ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་གསུམ་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ནས། ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་དགོང་དྲོའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་དགོས་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་དབུས་གཞུང་གི་ཁྲིམས་འཛིན་བློན་ཆེན Kiren Rijiju མཆོག་དང་གཞན་ཡང་གཞུང་འཛིན་བི་ཇེ་པི་ཚོགས་པའི་དབུ་ཁྲིད་ཁག་ཅིག་ལ་མཇལ་ཁ་གནང་ཡོད་པ་སོགས། དེ་རིང་གི་གསར་འགྱུར་ཁག་དང། དེ་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་རྒྱ་གར་ནང་ལ་བཙན་བྱོལ་བ་ཆགས་པ་དེ་སྐལ་བ་བཟང་པོ་ཞིག་དང་ཉིན་རེ་བཞིན་འཚེ་བ་མེད་པའི་ཐོག་བསམ་བློ་བཏང་ཐུབ་ན་ཡག་པོ་རེད་ཅེས་བཀའ་སྩལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། བྷ་ར་ཛིལ་གྱི་སྲིད་འཛིན་གསར་པ Lula da Silva ལགས་ནས་སྲིད་འཛིན་དམ་འབུལ་ཞུས་པར་གོང་ས་མཆོག་གིས་རྟེན་འབྲེལ་ཞུས་པ་དང་ཆབས་ཅིག་སྲིད་འཛིན་ཁོང་ལ་དབུལ་ཕྱུག་གི་ཧེ་བག་མེད་པ་བཟོ་རྒྱུ་དང་ཁོར་ཡུག་སྲུང་སྐྱོབ་ཀྱི་ཐད་ཆོད་སེམས་བརྟན་པོ་ཡོད་པར་ཡི་རངས་བསྔགས་བརྗོད་ཕེབས་ཡོད་པའི་སྐོར་དང། གནས་མཆོག་རྡོ་རྗེ་གདན་གྱི་ཡུལ་མི་ཚོས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་སུ་ལོ་ལྟར་བཞིན་ཆིབས་བསྒྱུར་བསྐྱངས་ཐུབ་པའི་ཐུགས་སྨོན་གནང་བཞིན་ཡོད་པའི་སྐོར་དང། དེ་ནས་གནད་དོན་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་གསན་རོགས་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་བ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་དབུས་གཞུང་གི་ཁྲིམས་འཛིན་བློན་ཆེན། Kiren Rijiju། མཆོག་དང་གཞན་ཡང་གཞུང་འཛིན་བི་ཇེ་པི་ཚོགས་པའི་དབུ་ཁྲིད་ཀུ་མཱར་མོ་དྷི་སོགས་ལ་མཇལ་ཁ་གནང་འདུག ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་གྱི་མཛད་པ་བསྐྱངས་དང་སྐྱོང་བཞིན་པའི་སྐབས་དེར་རྒྱ་གར་དབུས་གཞུང་གི་བློན་ཆེན་དང་གཞུང་འཛིན་ཚོགས་པའི་དབུ་ཁྲིད་རྣམས། ཆེད་མངགས་ཕེབས་ཏེ་མཇལ་ཁ་ཞུས་ཡོད་པ་དང་བོད་དང་རྒྱ་གར་གྱི་གནའ་བོའི་རྩ་ཆེའི་རིག་གཞུང་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོའི་སྐོར་ལ་བཀའ་བསྡུར་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་འདུག། དེ་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་རྒྱ་གར་ནང་ལ་བཙན་བྱོལ་བ་ཆགས་པ་དེ་སྐལ་བ་བཟང་པོ་ཞིག་དང་ཉིན་རེ་བཞིན་འཚེ་བ་མེད་པའི་ཐོག་ལ་བསམ་བློ་བཏང་ཐུབ་ན་ཡག་པོ་རེད་ཅེས་བཀའ་བསྩལ་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་ས་གནས་ནས་བཏང་གནང་པའི་གནས་ཚུལ་ཞིག་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ཚེས་གསུམ་ཉིན་གྱི་ཞོགས་པ་ཆུ་ཚོད་བཅུ་པ་མ་ཟིན་ཙམ་ལ་གནས་མཆོག་རྡོ་རྗེ་གདན་ནང་གི་མདོ་མ་ཧན་ཞེས་པའི་ས་གནས་སུ ྋགོང་ས་ཏཱ་ལའི་བླ་མ་བོད་དང་རྒྱ་གར་གནའ་བོའི་རིག་གཞུང་ལྟེ་གནས་ཁང་གསར་སྐྲུན་གྱི་རྩིག་རྨང་འཇོག་གནང་མཛད་པ་དང་ཐུགས་སྨོན་བཀའ་དྲིན་མཛད་ཡོད་པ་རེད། ཐེངས་འདིའི་མཛད་སྒོའི་དམིགས་བསལ་སྐུ་མགྲོན་རྒྱ་གར་དབུས་གཞུང་གི་ཁྲིམས་དོན་བློན་ཆེན་སྐུ་ཞབས། ཀི་རན་རེ་ཇི་ཇུ་མཆོག་དང་བི་ཧར་མངའ་སྡེ་གཞུང་གི་སོ་ནམ་བློན་ཆེན་སྐུ་ཞབས་ཀུ་མར་སར་བྷ་ཇི་མཆོག་དེ་བཞིན་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་དང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ས་སྐྱའི་ཁྲི་འཛིན་རྣམ་གཉིས་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཆེད་ཕེབས་གནང་ཡོད་པ་མ་ཟད། གཞན་བླ་སྤྲུལ་ཁག་དང་དད་ལྡན་མང་ཚོགས་ཉིས་སྟོང་ལྷག་ཕེབས་ཡོད་པ་རེད་འདུག་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་བུ་གླིང་འདིར་ཞི་བདེ་ཞིག་དགོས་ན་རྒྱ་གར་གྱི་འཚེ་བ་མེད་པའི་ལྟ་བ་དང་སྤྱོད་པ་དེ་རྒྱ་སྐྱེད་གཏོང་དགོས་པ་དང་རྒྱ་གར་རྒྱལ་ཁབ་དེ་བཞིན་འཚེ་བ་མེད་པ་དང་ཆོས་ལུགས་རིས་མེད་ཞིག་ཆགས་ཡོད་དུས་ང་ཚོ་རྒྱ་གར་ནང་བཙན་བྱོལ་བ་ཆགས་པ་དེ་སྐལ་བ་བཟང་པོ་ཞིག་དང་ཉིན་རེ་བཞིན་འཚེ་བ་མེད་པའི་ཐོག་བསམ་བློ་གཏོང་ཐུབ་ན་ཡག་པོ་ཡོད་རེད་ཅེས་བཀའ་བསྩལ་དོན། དེང་སང་རྒྱ་གར་ཨེ་རེད་རྒྱལ་ཁབ་འདི་འཚེ་བ་མི་བྱེད་ཡག་གི། རྒྱལ་ཁབ་དེ་ནི་ཆགས་བསྡད་ཡོད་རེད། ཆོས་ལུགས་རིས་མེད་ཅིག་གི་ཆགས་བསྡད་ཤག་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལོག་རྒྱ་གར་ནང་ལ་ཡོད་བསྡད་པ་རེད་བྱས་ཙང་ང་རང་ཚོ་དེ་རིང་འདི་རྒྱ་གར་ནང་ལ་ང་ཚོ་བཙན་བྱོལ་བ་ཆགས་ནས་བསྡད་བསྡད་དུས་སྐལ་བ་བཟང་པོ་རེད་ཤག་ཆོས་ལུགས་རིས་མེད་ཀྱི་ཆོས་ལུགས་ཅིག་ཡོད་བསྡད་པ་རེད་གཙོ་བོ། འཚེ་བ་མེད་པ་ལ་ཐུགས་སུ་བསྟན་ཏེ་ཨེ་ནི་ཨོ་ད་འདིའི་ནང་ལ་ང་ཚོ་ཡོད་བསྡད་པ་དེ་ཡིན་དུས་ང་རང་ཚོའི་དཔེ་ལས་དང་སྨོན་ལམ་གྱི་འབྲེལ་བ་ཡག་པོ་བྱུང་བ་རེད་ལ་ཨེ་ནི་ཚང་མ་ལོག་གི་སྡོད་ས་དེ་འཚེ་བ་མེད་པའི་ལུང་པ་ཞིག་ལ་བསྡད་པ་ནང་བཞིན་སོ་སོ་རང་གིས་ཉིན་རེ་བཞིན་དུ་བསམ་བློ་གཏོང་སྟངས་དེ་གཞན་ལ་འཚེ་བ་མི་བྱེད་ཡ་མཐའ་གཅིག་ཏུ་ཕ་གིར་བརྩེ་བ་བྱེད་ཡག་གི་དེ་འདྲའི་གི་བསམ་བློ་ཕར་བཏང་ཐུབ་པ་བྱུང་ན་ཨེ་ནི་ཡག་པོ་ཡོང་གི་རེད། དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སེམས་པ་བཟང་པོ་ནི་ཆོས་དང་ཞི་བདེའི་རྩ་བ་ཆགས་ཀྱི་ཡོད་དུས། སེམས་པ་བཟང་པོ་བྱེད་ཡག་དེ་ང་ཚོ་ཚང་མའི་ལས་འགན་ཡིན་པ་བཀའ་བསྩལ་ཡོད་པ་རེད། ཆོས་ཁས་བླངས་ན་ཡང་རེད་མ་བླངས་ན་ཡང་རེད་གང་ལྟར་སེམས་པ་བཟང་པོ་བྱེད་ཡག་ཅིག་བྱུང་ན་ད་དེ་ཆོས་ཀྱི་རྩ་བ་ཆགས་བསྡད་ཡོད་རེད་ཞི་བདེའི་རྩ་བ་ཆགས་བསྡད་ཡོད་རེད་ཨོ་དེ་འདྲ་ཡིན་དུས་ད་སེམས་པ་བཟང་པོ་བྱེད་ཡག་དེ་ང་རང་ཚོ་ཚང་མ་ལོག་གི་ད་ལས་འགན་ཟེར་བ་རེད་གང་ལྟར་འབད་བརྩོན་བྱ་འོས་པ་ཞིག་རེད་ཤག།
མཐའ་མཇུག་ཏུ་གོང་ས་མཆོག་གིས་རྒྱ་གར་དབུས་གཞུང་དང་མངའ་སྡེ་གཞུང་ཕྱོགས་ནས་ད་ལན་གྱི་ལས་གཞི་དེར་མཐུན་འགྱུར་གནང་བར་ཐུགས་རྗེ་ཆེ་གསུང་བ་དང་སྦྲགས་དངོས་ཡོད་གནས་ཚུལ་དང་རན་པའི་ཐོག་བྱམས་བརྩེའི་ཉམས་ལེན་དང་གཞན་ཕན་བསྒྲུབ་དགོས་སྐོར་བཀའ་བསྩལ་དོན། གཞན་ཕན་གཙོ་བོ་བྱས་ནས་མི་ཚེ་བསྐྱལ་ཡག་ཅིག་ཨ་ནི་ཁོ། གཞན་ཕན་སྒྲུབ་དུས་ཙམ་ན་དངོས་ཡོད་གནས་ཚུལ་ལ་རན་པ་ཅིག་གི་ཆོས་རབ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་ཏོག་ཙམ་བརྟག་དཔྱད་བྱས་ནས་ཨན་ནི་དངོས་ཡོད་གནས་ཚུལ་གཞན་ལ་ཡང་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་ཡ་ཅིག་གི་ཨན་ནི་འདི་ཡག་པོ་ཅིག་རྩད་གཅོད་བྱས་ནས་ཨན་ནི་གང་ལྟར་བྱང་ཆུབ་ཀྱི་སེམས་ཁ་ཡོད་ལག་ཡོད་ཅིག་གི་ཐོག་ནས་ཨན་ནི་གཞན་ཕན་སྒྲུབ་ཡ་ཅིག་གི་འདི་ང་ཚོ་ཚང་མ་ལོག་གང་ལྟར་བྱེད་དགོས་ཡོད་རེད།
དེ་བཞིན་དམིགས་བསལ་སྐུ་མགྲོན་རྒྱ་གར་དབུས་གཞུང་གི་ཁྲིམས་དོན་བློན་ཆེན་སྐུ་ཞབས་ཀི་རེན་རི་ཇི་ཇུ་མཆོག་གིས།
མེ་ཀེའི་བར་བོད་གཡའ་ཨའཡ་ཧུང་ཨོར་ཇབ་བི་བོད་གཡའ་ཨཏཱ་ཧུང་དུ་མན་མེ་ཤཱན་ཏི་པྲཱབ་ཧོ་ཏི་ཧན།
ངོས་རང་གནས་མཆོག་རྡོ་རྗེ་གདན་དུ་ཐེངས་མང་སླེབས་མྱོང་ས་གནས་འདིར་ག་དུས་སླེབས་ཀྱང་སེམས་ནང་བདེ་སྐྱིད་དང་ཞི་བདེ་ཡོང་གི་འདུག་གནས་རྩ་ཅན་འདིར་སླེབས་སྐབས་བྱིན་རླབས་ཡང་དམིགས་བསལ་ཞིག་ཐོབ་ཀྱི་འདུག། དེ་རིང་ནས་ལོ་ཉིས་སྟོང་ལྔ་བརྒྱ་ལྔ་བཅུའི་གོང་སྟོན་པ་བཅོམ་ལྡན་འདས་ས་ཆ་འདིར་ཞབས་སོར་འཁོད་ནས་མཐར་མངོན་པར་རྫོགས་པར་སངས་རྒྱས་ཡོད་པ་དང་དུས་དེ་ནས་བཟུང་ད་བར་ས་ཁུལ་དེ་བཞིན་རྒྱལ་སྤྱིའི་བསྟི་གནས་ཤིག་ཏུ་ཆགས་ཡོད་པ་རེད་ད་རེས་འདི་གར་སངས་རྒྱས་བཅོམ་ལྡན་འདས་ཀྱི་རྣམ་སྤྲུལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་ང་ཚོ་འདི་གར་འཛོམས་པ་དེ་ང་ཚོ་ཧ་ལས་པའི་སྐལ་པ་བཟང་པོ་ཞིག་དང་ཉིན་མོ་དམིགས་བསལ་ཞིག་རེད་ཅེས་ཁོང་ནས་གསུངས་སོང།

གསོན་པོར་གནས་རྒྱུར་མཛད་རྗེས་རླབས་ཆེན་བཞག་པར་རྒྱ་གར་དབུས་གཞུང་དང་སྲིད་བློན་མོ་དྷི་མཆོག་དེ་བཞིན་རྒྱ་གར་རྒྱལ་ཡོངས་ཀྱི་མི་དམངས་ཡོངས་ཀྱི་ཚབ་ཞུས་ཏེ་རྒྱ་གར་རྒྱལ་ཁབ་དུས་རྟག་ཏུ་མགོན་པོ་མཆོག་གི་བཀའ་དྲིན་བསམ་ཤེས་གནང་རྒྱུ་ཡིན་ཞེས་གསུངས་སོང་གཞི་རྩའི་བསྟི་གནས་འདི་ཐོག་མར་དཔལ་ནཱ་ལེནྡྲའི་བསྟི་གནས་ཞེས་མིང་བཏགས་འདུག་ཀྱང་རྗེས་སུ་གོང་ས་མཆོག་ནས་ནང་པ་ཙམ་མིན་པར་རྒྱ་གར་གྱི་གནའ་བོའི་རིག་གཞུང་ཆ་ཚང་མཚོན་ཆེད་ཏཱ་ལའི་བླ་མ་བོད་དང། རྒྱ་གར་གནའ་བོའི་རིག་གཞུང་བསྟི་གནས་ཁང་ཞེས་འབྲེལ་ཡོད་ཡོངས་དང་གོ་བསྡུར་གྱིས་བསྒྱུར་གནང་མཛད་ཡོད་འདུག་བསྟི་གནས་འདིར་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ཡོད་དོ་ཅོག་ལ་སློབ་གཉེར་དང་ཉམས་ཞིབ་མཚུངས་བསྡུར་བྲིས་རྩོམ་དཔར་བསྐྲུན་སྒོམ་སྒྲུབ་ཉམས་ལེན་ཚོད་ལྟ་སོགས་དོན་གཉེར་བ་སོ་སོའི་གང་ལ་ཅི་འདོད་ཀྱི་ལས་དོན་སྒྲུབ་པའི་མཐུན་རྐྱེན་བསྐྲུན་རྒྱུ་ཡིན་འདུག་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་བ་ཡིན། ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་གོང་ས་མཆོག་མངའ་ཁུལ་དེར་ཆིབས་བསྒྱུར་ཡོང་བའི་གསོལ་འདེབས་ཞུས་འདུག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་མང་ཚོགས་ཁྲི་ཚོ་མང་པོར་གསུང་ཆོས་བཀའ་དྲིན་བསྩལ་གནང་མཛད་ཡོད་ཅིང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་དང་པོའི་ཚེས་གཅིག་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་རི་བོ་དགེ་ལྡན་པའི་ཆོས་བརྒྱུད་འཛིན་པ་ཡོངས་ཀྱིས་བརྟན་བཞུགས་བསྟར་འབུལ་ཞུས་སྐབས་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་དང། མངའ་སྡེའི་ཆོས་རིག་ལྷན་ཚོགས་ཀྱི་དབུ་འཛིན་འཇམ་དཔལ་དབང་འདུས་ལགས་སོགས་དབུས་མངའ་སྡེའི་མི་སྣ་མཐོ་གྲས་ཁག་ཅིག་ལྷན་ཞུགས་གནང་ཡོད་པ་རེད། སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཞུགས་གནས་ཕོ་བྲང་དུ་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི་སྐུ་འཁོར་ཁག་ཅིག་ལ་མཇལ་ཁ་བསྩལ་ཞིང། སྤྱི་ཁྱབ་བློན་ཆེན་མཆོག་གིས་སྤྱི་ལོ་གསར་པ་དེ་བཞིན་ཆོས་ཕྱོགས་ཀྱི་དོན་སྙིང་ཐོག་ནས་ལས་དོན་འགོ་འཛུགས་ཡག་པོ་བྱུང་སོང་ཞེས་ཁོང་གིས་ཊུ་ཊར་དྲ་རྒྱའི་ཐོག་ལ་བཀོད་སྤེལ་བྱས་འདུག། མངའ་སྡེའི་སྤྱི་ཁྱབ་མཆོག་གིས་ད་དུང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁོང་དང་ཁོང་གི་ནང་མི་རྣམས་ལ་བྱིན་རླབས་བསྩལ་གནང་མཛད་པ་གསུངས་ཤིང། ང་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཕྲོད་བཞེས་ཡག་པོ་ཡོང་བ་དང་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་སྨོན་ལམ་གསོལ་འདེབས་ཞུས་པ་ཡིན་ལ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རུ་ན་ཅལ་མངའ་ཁུལ་དུ་ཆིབས་བསྒྱུར་བྱིན་རླབས་བསྩལ་གནང་ཡོང་བའི་གསོལ་འདེབས་ཞུས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་བརྩེ་ཆེན་པོའི་སྒོ་ནས་ཞལ་བཞེས་མཛད་བྱུང་པས་དེ་ནི་ང་ཚོར་བློ་སྤོབས་འཕེལ་གཞི་ཞིག་ཏུ་གྱུར་སོང་ཞེས་བཀོད་འདུག། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་དང་རྒྱ་གར་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཊི་ཤི་ཀུ་མར་མཆོག་དེ་བཞིན་ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཁག་ཅིག་དང་མཇལ་འཕྲད་གནང་སྟེ་བོད་དོན་གླེང་སློང་གནང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་གཞུང་གིས་འཛམ་གླིང་ཡུལ་གྲུ་བཅུ་གྲངས་ཁ་ཤས་ཀྱིས་རྒྱ་ནག་ནས་ཡོང་མཁན་ཚོར་ཏོག་དབྱིབས་རིམས་ནད་ཀྱི་ནད་འབུ་འགོས་མེད་པའི་བརྟག་དཔྱད་བྱས་པའི་དཔང་རྟགས་སྟོན་དགོས་པའི་སྒྲིག་གཞི་གཏན་འབེབས་བྱས་པར་སྐྱོན་བརྗོད་བྱས་པ་མ་ཟད། རྒྱ་ནག་གིས་ཀྱང་དེ་མཚུངས་རྒོལ་ལན་སློག་རྒྱུའི་ཉེན་བརྡ་བཏང་འདུག་དེ་ཡང་ཧྥ་རན་སི་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་ནང་དེང་སྐབས་ཏོག་དབྱིབས་རིམས་ནད་འགོས་མི་ཇེ་མང་དུ་འགྲོ་བཞིན་པར་བརྟེན་ནས། ཨ་རི་དང། ཁེ་ན་ཌ། ཧྥ་རན་སི་ཉི་ཧོང་སོགས་འཛམ་གླིང་ཡུལ་གྲུ་བཅུ་གྲངས་ཁ་ཤས་ཀྱིས། རྒྱ་ནག་ནས་ཡུལ་གྲུ་དེ་ཚོའི་ནང་ཡོང་མཁན་ཚོས་གནམ་གྲུའི་ནང་ལ་མ་འཛུལ་སྔོན་གྱི་ཆུ་ཚོད་བཞི་བཅུ་ཞེ་བརྒྱད་ཀྱི་གོང། ནད་འབུ་འགོས་ཡོད་མེད་ཀྱི་བརྟག་དཔྱད་བྱས་ཏེ། ནད་རྟགས་མེད་པའི་ཡིག་ཆ་འདོན་དགོས་པའི་ཐག་གཅོད་བྱས་ཡོད་པ་རེད། རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་མ་མའོ་ཉིང་གིས་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་ཐོག། རྒྱལ་ཁབ་ཁག་ཅིག་གིས་རྒྱ་ནག་གི་འགྲུལ་པ་ཚོར་ཡུལ་གྲུ་དེ་ཚོའི་ནང་བསྐྱོད་རྒྱུར་ཚོད་འཛིན་བྱེད་བཞིན་ཡོད་པ་དང། དེ་ལྟར་ཚན་རིག་གི་གཞི་རྩ་མེད་པའི་བྱ་སྤྱོད་དེ་རིགས་ནི་ཁས་ལེན་བྱེད་ཐབས་མེད་ལུགས་བཤད་ནས་རྒྱ་ནག་གིས་ཀྱང་དེ་ལྟར་གྱི་རྒོལ་ལན་བྱ་ཐབས་སྤེལ་རྒྱུ་ཡིན་ལུགས་ཉེན་བརྡ་བཏང་ཡོད་འདུག།

ན་ནིང་སྤྱི་ཟླ་བཅུ་གཉིས་པའི་ཟླ་མཇུག་ཙམ་དུ་རྒྱ་ནག་གཞུང་གིས་ཕྱི་རྒྱལ་ནས་རྒྱ་ནག་ནང་ཡོང་མཁན་ཚོ་ཟུར་བཀག་ཏུ་སྡོད་མི་དགོས་པའི་ཐག་གཅོད་བྱས་ཡོད་པ་དང་དུས་མཚུངས། རྒྱ་ནག་མི་མང་མང་པོ་ཡང་ཕྱི་རྒྱལ་ཁག་ནང་སྤྲོ་འཆམ་དུ་འགྲོ་རྒྱུར་སྒུག་སྡོད་བྱེད་བཞིན་ཡོད་པ་རེད། ཡིན་ནའི་རྒྱལ་ཁབ་མང་པོས་རྒྱ་ནག་གི་རིམས་ནད་འགོས་མི་སོགས་ཀྱི་གནས་སྟངས་ཕྱི་གསལ་ནང་གསལ་མེད་པར་བརྟེན་ནས་དངོས་ཡོད་གནས་སྟངས་ཤེས་རྟོགས་མེད་པར་བརྟེན་རྒྱ་ནག་ནས་ཡོང་མཁན་ཚོར་ནད་འབུ་འགོས་མེད་པའི་དཔང་རྟགས་ཡིག་ཆ་དགོས་པའི་ཆ་རྐྱེན་བཟོས་ཡོད་པ་རེད། ན་ནིང་སྤྱི་ཟླ་བཅུ་གཉིས་པ་ནས་བཟུང་རྒྱ་ནག་གཞུང་འབྲེལ་གྱི་གྲངས་འབོར་ལྟར་རྒྱ་ནག་ནང་ཏོག་དབྱིབས་རིམས་ནད་ཀྱི་རྐྱེན་པས་མི་གྲངས་ཉི་ཤུ་རྩ་གཉིས་འདས་གྲོངས་སུ་ཕྱིན་ཡོད་ལུགས་གཞུང་འབྲེལ་གསལ་བསྒྲགས་བྱས་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་བ་ཡིན། རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གིས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ལྷན་ཚོགས་སུ་རྒྱ་ནག་གི་ཚན་རིག་པ་ཚོས་ཏོག་དབྱིབས་རིམས་ནད་ཁྱབ་གདལ་དང་འབྲེལ་ཆགས་སྙན་སེང་ཞུ་རྒྱུའི་དུས་བཀག་གནང་ཡོད་པའི་སྔ་རོལ་དུ་རྒྱ་ནག་ནང་ཏོག་དབྱིབས་རིམས་ནད་ཕོག་མི་ཇེ་མང་དུ་འགྲོ་བཞིན་པའི་ཉེན་ཚབས་རང་བཞིན་མངོན་གསལ་ཆུང་དུ་བཏང་བཞིན་ཡོད་པ་རེད། དེ་ཡང་རོའེ་ཊར་གསར་འགྱུར་བརྒྱུད་ལམ་གྱིས་ཕྱི་ཚེས་གསུམ་ཉིན་པེ་ཅིང་དང་ཧྲང་ཧའེ་སོ་སོ་ནས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་གྱིས་གཟའ་མིག་དམར་ཉིན་རྒྱ་ནག་ནང་ཏོག་དབྱིབས་རིམས་ནད་ཁྱབ་གདལ་གྱི་ཉེན་ཚབས་མངོན་གསལ་ཆུང་དུ་གཏོང་ཐབས་བྱས་ཡོད་པ་དང་དེ་ལྟར་བྱ་དགོས་དོན་ནི་རེས་གཟའ་མིག་དམར་ཉིན་གྱི་ཕྱི་དྲོར་རྒྱ་ནག་གི་ཚན་རིག་པས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ལ་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་ཏོག་དབྱིབས་རིམས་ནད་ཀྱི་གནས་ཚུལ་སྙན་སེང་ཞུ་རྒྱུ་ཡིན་པ་དང། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱ་ནག་ནང་ཏོག་དབྱིབས་རིམས་ནད་ཀྱི་ནད་འབུའི་རྣམ་པ་འགྱུར་ལྡོག་དང་རྐྱེན་འདས་སུ་གྱུར་པའི་གྲངས་འབོར་སོགས་ཞིབ་ཕྲ་སྙན་སེང་ཞུ་དགོས་པའི་དགོས་འདུན་བཏོན་ཡོད་པ་རེད། དེ་རིང་གཟའ་མིག་དམར་ཉིན་རྒྱ་ནག་གཞུང་འབྲེལ་མི་མང་ཉིན་རེའི་ཚགས་ཤོག་ཐོག་རྒྱ་ནག་གི་མཁས་དབང་ཟེར་བའི་སྐད་ཆ་ལུང་འདྲེན་གྱིས་གནས་ཚུལ་སྤེལ་ཡོད་པའི་ནང། རྒྱ་ནག་ནང་ལ་ཁྱབ་བཞིན་པའི་ཏོག་དབྱིབས་རིམས་ནད་ཀྱི་ནད་འབུ་དེ་རིགས་ཀྱིས་མི་མང་ཆེ་བར་ཉེན་ཁ་དེ་ཙམ་ཆེན་པོ་མེད་ལུགས་དང

དེ་བཞིན་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་གྱིས་གཟའ་མིག་དམར་ཉིན་སྤེལ་བའི་གནས་ཚུལ་ཞིག་ནང། ཧྲང་ཧའེ་གྱི་སྨན་ཁང་ཆེ་བ་ཞིག་གི་སྨན་པ་མཐོ་གྲས་ཤིག་གིས་རྒྱ་ནག་ནང་ཏོག་དབྱིབས་རིམས་ནད་ཁྱབ་གདལ་ཇེ་ཆེར་འགྲོ་བཞིན་པའི་དུས་སུ། ཧྲང་ཧའེ་གྲོང་ཁྱེར་གྱི་མི་འབོར་གྱི་བརྒྱ་ཆ་བདུན་ཅུ་ཙམ་ལ་ནད་འབུ་འགོས་ཡོད་སྲིད་པའི་ཚོད་དཔག་བྱས་ཡོད་འདུག་ཧྥེ་ལི་པིན་གྱི་སྲིད་འཛིན་དུས་ཡུན་ཉིན་གྲངས་གསུམ་རིང་རྒྱ་ནག་ཏུ་འཚམས་གཟིགས་གནང་སྟེ་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་དང་འབྲེལ་བའི་གནད་དོན་སྐོར་གླེང་སློང་གནང་འཆར་འདུག། དེ་ཡང་རོའེ་ཊར་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བར་གཞིགས་ན་ཧྥེ་ལི་པིན་སི་གྱི་སྲིད་འཛིན་མར་ཀོ་སི་གཟའ་མིག་དམར་ཉིན་པེ་ཅིན་དུ་ཕེབས་ཐོན་གྱིས་དུས་ཡུན་ཉིན་གྲངས་གསུམ་རིང་རྒྱ་ནག་ཏུ་འཚམས་གཟིགས་གནང་རྒྱུ་ཡིན་ཞིང། དེའི་རིང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ལ་ཐུག་འཕྲད་བྱ་རྒྱུ་ཡིན་ལུགས་སོགས་ཧྥེ་ལི་པིན་གྱི་སྲིད་འཛིན་གྱིས་གནམ་གྲུ་འཕུར་སྐྱོད་མ་བྱས་སྔོན་གསར་འགོད་པར་འགྲེལ་བརྗོད་བྱས་ཡོད་འདུག།

རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་ཝང་ཝེ་པིན་གྱིས་གཟའ་པ་སངས་ཉིན་གྱི་གསར་འགོད་ལྷན་ཚོགས་ཐོག་ཧྥི་ལི་པིན་གྱི་སྲིད་འཛིན་རྒྱ་ནག་ཏུ་ཕེབས་རྒྱུའི་གནད་དོན་སྐོར་གླེང་སྐབས་ལྷོ་རྒྱ་ནག་རྒྱ་མཚོའི་ཁུལ་གྱི་གནད་དོན་སྐོར་གླེང་མེད་པ་དང། ཡིན་ནའི་ད་རེས་ཀྱི་འཚམས་གཟིགས་སྐབས་གཙོ་བོ་ཡུལ་གྲུ་གཉིས་ཀྱི་འབྲེལ་ལམ་དང་ཐུན་མོང་གི་སེམས་ཁུར་བྱེད་སའི་ས་གནས་དང་རྒྱལ་སྤྱིའི་གནད་དོན་ཁག་གི་ཐོག་ཕན་ཚུན་བསམ་ཚུལ་ལྷུག་པོའི་ཐོག་ནས་སྤེལ་རེས་བྱ་རྒྱུ་ཡིན་ལུགས་བརྗོད་ཡོད་འདུག། གནད་དོན་ཞིབ་པ་ཁག་ཅིག་གིས་ཧྥེ་ལི་པིན་གྱི་སྲིད་འཛིན་གྱིས་ད་རེས་རྒྱ་ནག་ནང་འཚམས་གཟིགས་ཀྱི་གོ་སྐབས་བཟུང་ནས་ཧྥེ་ལི་པིན་གྱི་ཕྱི་འབྲེལ་སྲིད་ཇུས་དེ་བཞིན་བཏང་སྙོམས་ལྡན་པ་ཞིག་ཡོང་ཐབས་འབད་བརྩོན་བྱ་རྒྱུ་ཡིན་པ་གསུང་གི་ཡོད་པ་རེད། ཧྥེ་ལི་པིན་གྱི་སྲིད་འཛིན་ཟུར་པ་དུ་ཏེར་ཏེ་ཡིས་སྲིད་དབང་འཛིན་པའི་སྐབས་ཧྥེ་ལི་པིན་གཞུང་གིས་རྒྱ་ནག་དང་འབྲེལ་ལམ་ཧ་ཅང་ཉེ་བོ་དང་ཨ་རི་དང་རྒྱང་ཐག་རིང་བའི་ཕྱི་འབྲེལ་སྲིད་ཇུས་ཤིག་འཛིན་ཡོད། སྦི་ར་ཛིལ་གྱི་སྲིད་འཛིན་གསར་པ་ལུ་ལཱ་ཏཱ་སི་ལ་བྷ་ལགས་ནས་སྲིད་འཛིན་དམ་འབུལ་ཞུས་པར་གོང་ས་མཆོག་གིས་རྟེན་འབྲེལ་ཞུས་པ་དང་ཆབས་ཅིག་སྲིད་འཛིན་ཁོང་ལ་དབུལ་ཕྱུག་གི་ཧེ་བག་མེད་པ་བཟོ་རྒྱུ་དང་ཁོར་ཡུག་སྲུང་སྐྱོབ་ཀྱི་ཐད་ཆོད་སེམས་བརྟན་པོ་ཡོད་པར་རྗེས་སུ་ཡི་རང་བསྔགས་བརྗོད་ཕེབས་ཡོད་པའི་སྐོར་ལོ་བྷི་ལགས་ཀྱིས་བཏང་གནང་པའི་གནས་ཚུལ་ཞིག་གསན་རོགས་གནང། ལྷོ་ཨ་མེ་རི་ཁའི་སྦི་ར་ཛིལ་རྒྱལ་ཁབ་ཀྱི་སྲིད་འཛིན་གསར་པ་ལུ་ལཱ་ཏཱ་སི་ལ་བྷ་ལགས།

དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། དེ་དང་ཨ་ནི་སྲིད་འཛིན་གསར་པ་མཆོག་ནས་ཨ་ནི་ག་རེ་ཟེར་ད་དམིགས་བསལ་གྱི་མི་མང་ཉམ་ཐག་གི་དཀའ་ངལ་སེལ་ཡ་ལ་ཐུགས་ཁུར་དང་འབད་བརྩོན། ཨ་ནི་དེ་མཚུངས་ཨ་ནི་རྒྱལ་ཁབ་ཀྱི་ས་ཁུལ་དེ་འདྲ Amazon ཞེས་པའི་དེ་འདྲ་ནགས་གསེབ་དེ་ཁོར་ཡུག་ཐོག་ནས་གལ་ཆེན་པོ་ཞེ་པོ་ཡིན་པ་དེ་ཨ་ནི་གལ་ཆེ་ཡིན་པ་ལ་སོང་ཙང་ཨ་ནི་དེ་དག་ཨ་ནི་སྲུང་སྐྱོབ་བྱེད་ཡ་ལ་ཨ་ནི་ཐུགས་ཁུར་ཆེན་པོ་གནང་གི་ཡོད་པ་དེ་ཡ་ཨ་ནི་བསྔགས་བརྗོད་གནང་ཡོད་རེད། མཐའ་དོན་ཨ་ནི་གོང་ས་མཆོག་ནས་སྲིད་འཛིན་ལུ་ལ་ཌ་སིལ་བ་མཆོག་གི་ཨ་ནི་མཛད་འཕྲིན་གོང་འཕེལ་ལམ་ལྷོང་ཡོང་བ་དང་ཨ་ནི་མི་མང་གི་འདོད་དོན་ལྷུན་གྱིས་འགྲུབ་པའི་ཐུགས་སྨོན་ཡོད་ཅེས་ཨ་ནི་བཀའ་ཡིག་ཏུ་གསལ་གནང་ཡོད་རེད། གཞན་ཡང་དྲུང་ཆེ་འཆི་མེད་རིག་འཛིན་ལགས་ནས་མུ་མཐུད་དེ་འགྲེལ་བརྗོད་གནང་ན། གོང་ས་མཆོག་སྦི་ར་ཛིལ་རྒྱལ་ཁབ་ཀྱི་ནང་ཐེངས་མ་ཁ་ཤས་ལ་ཆིབས་བསྒྱུར་གནང་མྱོང་ཡོད་པ་དང། ཡུལ་དེའི་མི་རྒན་གཞོན་བར་གསུམ་མང་བོས་གོང་ས་མཆོག་ཉིད་ཀྱི་དགོངས་པ་འགྲོ་བ་མིའི་ཡོན་ཏན་གོང་སྤེལ་དང་སེམས་པ་བཟང་པོ་ཡོང་ཐབས། འགྲོ་བ་མི་ཕན་ཚུན་གྱི་བདེ་སྡུག་ལ་ལྟ་རྟོག་སོགས་ཀྱི་ཐད་དོ་ཁུར་ཐུགས་སྣང་གནང་བཞིན་པར་གོང་ས་མཆོག་གིས་ཡི་རངས་ཆེན་པོ་གནང་གི་ཡོད་པ་བཀའ་ཡིག་ཏུ་འཁོད་པ་འགྲེལ་བརྗོད་གནང་གི་འདུག།
ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་བྷི་ར་ཟིལ་རྒྱལ་ཁབ་ཀྱི་དེ་སྔའི་སྲིད་འཛིན་ཟུར་པ་སྐུ་ཞབས་ལུ་ལ་ཌ་སིལ་བ་མཆོག་ཉེ་ཆར་སྲིད་འཛིན་དུ་བསྐྱར་དུ་འོས་འདེམས་བྱུང་བ་དང་ཁ་སང་དམ་བཅའ་འབུལ་གནང་གིས་སྲིད་འཛིན་གྱི་མཛད་འགན་བཞེས་པ་ལ ྋརྒྱལ་བ་རིན་པོ་ཆེས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞེས་འདུག་སེ་བཀའ་ཡིག་སྩལ་ཡོད་པ་རེད། ཨ་ནི་གོང་ས་མཆོག་ནས་བར་ཛིལ་རྒྱལ་ཁབ་ལ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ནས་བཟུང་ད་ལྟ་བར་དུ་ཨ་ནི་ཐེངས་མ་ཁ་ཤས་ཆིབས་བསྒྱུར་བསྐྱངས་ཡོད་རེད། ཨ་ནི་སྐབས་དེར་ཨ་ནི་རྒྱལ་བ་རིན་པོ་ཆེས་བཀའ་སློབ་གནང་ཡས་དེ་ཚོ་ག་རེ་ཟེར་ད་ཡ་རབས་སྤྱོད་བཟང་གི་བསམ་བློ་བཟང་པོ་བྱེད་ཡས་དང་ཨ་ནི་གཞན་ཕན་གྱི་ཐུགས་ཁུར་བྱེད་དགོས་རེད་ཅེས་བྱེད་རྒྱུ་སོགས་ཐོག་ལ་འདུག་ཅེས་བཀའ་སློབ་གནང་དུས་ཨ་ནི། ལུང་པའི་རྒན་གཞོན་བར་གསུམ་ནས་ཨ་ནི་ག་རེ་ཟེར་བ་དང་དོ་སྣང་ཆེན་པོ་གནང་གི་འདུག་པ་ཨ་ནི་ཐུགས་དགྱེས་མཉེས་ཆེན་པོ་བྱུང་འདུག་ཅེས་བཀའ་གནང་ཡོད།
ལྷོ་ཨ་མི་རི་ཁའི་གླིང་ཆེན་གྱི་རྒྱལ་ཁབ་ཆེ་ཤོས་ཀྱི་གྲས Brazil གྱི་སྲིད་འཛིན་གསར་པ Lula da Silva ལགས་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་གི་ལོར་འཁྲུངས་པ་གི་ལྕགས་བཟོ་ཆེད་ལས་བ་ཟིག་ཡིན་པ་དང་རིམ་པས Brazil རྒྱལ་ཁབ་ཀྱི་བཟོ་བ་ཚོགས་པ་གི་ཚོགས་མི་གནང་ནས་ཆབ་སྲིད་ལས་དོན་དུ་ཞུགས་པ་ནས་བཟུང་སྤྱི་ལོ་ཉིས་སྟོང་གསུམ་ནས་ཉིས་སྟོང་བཅུ་གི་བར Brazil རྒྱལ་ཁབ་ཀྱི་སྲིད་འཛིན་ཁྲི་རབས་སུམ་ཅུ་སོ་ལྔ་བ་གནང་ཡོད་པ་མ་ཟད་ད་ལན་བསྐྱར་དུ་སྲིད་འཛིན་ཁྲི་རབས་སུམ་ཅུ་སོ་དགུ་བ་ལ་བདམས་ཡོད་ཀི། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གནས་མཆོག་རྡོ་རྗེ་གདན་གྱི་ཡུལ་མི་ཚོས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་སུ་ལོ་ལྟར་བཞིན་ཆིབས་བསྒྱུར་བསྐྱངས་ཐུབ་པའི་ཐུགས་སྨོན་གནང་བཞིན་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཏོག་དབྱིབས་ནད་ཡམས་ཀྱིས་རྐྱེན་པས་ལོ་གསུམ་མ་ཟིན་ཙམ་གྱི་རྗེས་ཞབས་སོར་འཁོད་ནས་ཁུལ་དེར་ཉིན་གསུམ་རིང་གསུང་ཆོས་དང་དེ་མིན་མཛད་འཕྲིན་དུ་མ་ཞིག་བསྐྱངས་དང་སྐྱོང་མུས་ཡིན་འདུག་པ་དང་འདི་ལོ ྋགོང་ས་མཆོག་གི་གསུང་ཆོས་ཞུ་ཆེད་རྒྱ་གར། འབྲུག་བལ་ཡུལ་དེ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་དད་ལྡན་ཆོས་ཞུ་བ་ཁྲི་ཚོ་མང་པོ་འདུ་འཛོམས་ཀྱིས་ཚོང་ཁང་མགྲོན་ཁང་ཟ་ཁང་སོགས་ཚང་མ་ཆོས་ཞུ་བས་ཁེངས་ནས་ས་གནས་ཀྱི་ཡུལ་མིའི་འཚོ་བའི་གནས་སྟངས་དང་ལྷག་པར་དུ་མངའ་སྡེ་སྤྱི་ཡོངས་ལ་ཚོང་དཔལ་འབྱོར་འཛུགས་སྐྲུན་གང་ཅིའི་ཐད་ཡར་རྒྱས་དང་ཕན་ཐོགས་རྒྱ་ཆེ་ཞིག་བསྐྲུན་གྱི་ཡོད་པ་རེད་གནས་མཆོག་རྡོ་རྗེ་གདན་ནང་གི་ས་གནས་ཡུལ་མི་ཚོས་གོང་ས་མཆོག་ལ་དད་གུས་ཆེ་ལོད་ཞུ་གི་ཡོད་མེད་དང་མགོན་པོ་གང་ཉིད་མཆོག་ས་གནས་སུ་ཞབས་སོར་འཁོད་སྐབས་ས་གནས་ཡུལ་མི་ཚོར་ཕན་ཐོགས་ཆེ་ལོད་ཡོང་གི་ཡོད་མེད་སྐོར་ས་གནས་ཀྱི་ཡུལ་མི་ཁག་ཅིག་ལ

ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ང་ཚོའི་ཉིན་རེའི་འཚོ་བར་དཀའ་ངལ་ཤུགས་ཆེ་འཕྲད་ཡོད་པ་རེད་ཡིན་ན་ཡང་འདི་ལོ་གོང་ས་མཆོག་ས་གནས་སུ་ཞབས་སོར་འཁོད་ནས་ཁོང་གི་གསུང་ཆོས་ཞུ་ཆེད་ཉུང་མཐར་ཆོས་ཞུ་བ་ཁྲི་ལྔ་ལྷག་ཕེབས་ཡོད་དུས་ས་གནས་འདིའི་ནང་གི་མགྲོན་ཁང་ཟ་ཁང་དང་ཚོང་ཙག་ཙིག་རིགས་གཉེར་མཁན་ཚང་མ་ལོ་ལ་ཕན་ཐོགས་ཤུགས་ཆེ་བྱུང་སོང་ང་ཚོས་དུས་རྟག་ཏུ་ཁོང་སྐུ་ཁམས་གསལ་ཐང་དང་ཁོང་ལོ་ཆར་ཅན་ས་གནས་སུ་ཞབས་སོར་འཁོད་ཐུབ་པའི་སྨོན་ལམ་རྒྱབ་བཞིན་ཡོད་ཡང་ས་གནས་ཡུལ་མི་གཞོན་སྐྱེས།

ཁང་པ་ཆུང་ཆུང་ཞིག་གཡར་ནས་ཚལ་དང་བཟའ་བཅའི་རིགས་ཀྱི་ཚོང་ཁང་ཞིག་གཉེར་པ་ཡིན་གོང་ས་མཆོག་གིས་གསུང་ཆོས་གནང་བའི་རིང་ཚོང་ཡག་པོ་ཡོང་གི་འདུག་འདི་ལོ་ཁེ་བཟང་ཡང་ཡག་པོ་འདུག་གོང་ས་མཆོག་ས་གནས་སུ་ཞབས་སོར་འཁོད་ནས་ང་ཚོའི་འཚོ་བའི་དཀའ་ངལ་སེལ་པ་ཙམ་མིན་པར་ཁོང་མཇལ་ནས་ང་ཚོར་བྱིན་རླབས་དང་སེམས་ནང་བདེ་སྐྱིད་ཀྱི་ཚོར་བ་དམིགས་བསལ་ཞིག་ཡོང་གི་འདུག་ཞེས་གསུང་གི་འདུག། སྤྱིར་བི་ཧར་མངའ་སྡེ་དེ་བཞིན་རྒྱ་གར་ནང་གི་མངའ་སྡེ་ཆེ་ཤོས་དང་དབུལ་ཕོངས་ཀྱི་བརྒྱ་ཆ་མང་ཤོས་གྲས་སུ་ཆགས་ཀྱི་ཡོད་པ་དང་གནས་མཆོག་རྡོ་རྗེ་གདན་ལྟ་བུ་ཆ་མཚོན་ན་གྲོང་ཁྱེར་དང་གཞུང་ལམ་གྱི་གཡས་གཡོན་ཚང་མ་སྤྲང་པོས་ཁེངས་ཀྱི་ཡོད་པ་རེད་ཡིན་ན་ཡང་ད་ལྟའི་ཆར་སྤྲང་པོ་ལོ་ན་རྒན་པ་དང་དབང་པོ་སྐྱོན་ཅན་ཙམ་མ་གཏོགས་ལོ་ན་ཆུང་བའི་གྲས་སུ་སློང་རྒྱབ་མཁན་ཧ་ཅང་ཉུང་དུ་ཕྱིན་ཡོད་པ་དེ་ཡང་གཙོ་བོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྲུ་གུའི་ཤེས་ཡོན་གྱི་གལ་གནད་ཐོག་བཀའ་སློབ་ལམ་སྟོན་ཕེབས་པ་བཞིན་ས་གནས་སུ་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་དང་ནང་པའི་དགོན་སྡེ་ཁག་དེ་བཞིན་ཕྱི་རྒྱལ་རོགས་ཚོགས་ཁག་ནས་ས་གནས་ཀྱི་ཕྲུ་གུ་ཉམ་ཐག་ཚོར་རིན་མེད་ཐོག་ཤེས་ཡོན་གྱི་གོ་སྐབས་རྒྱ་ཆེ་ཞིག་བསྐྲུན་ཡོད་པ་རེད་འདུག་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཐེངས་འདིའི་གནད་དོན་གླེང་མོལ་གྱི་ལེ་ཚན་ནང། བོད་པའི་བུད་མེད་སྨན་རྫས་སློབ་གཉེར་བ་བསོད་ནམས་སྒྲོལ་མ་ལགས་སུ་རྒྱ་གར་རྒྱལ་ཡོངས་ཀྱི་སྨན་རྫས་འདེམས་རྒྱུགས་ནང་སློབ་ཕྲུག་རྩེ་གྲས་བཞི་ཁྲི་བརྒྱད་སྟོང་ཙམ་གྱི་ཁྲོད་ནས་ཚུད་རྒྱུགས་ཐོབ་སྐར་ལེགས་སོན་གྱིས་སློབ་ཕྲུག་སུམ་སྟོང་ཁོངས་སློབ་མ་རྩེ་ཕུད་ཆིག་སྟོང་ནང་ཚུད་པ་མ་ཟད། སྨན་རྫས་ཉམས་ཞིབ་ཐོག་ལ་རིག་གནས་འབུམ་རམས་པ་དང་གཙུག་ལག་རབ་འབྱམས་པའི་སློབ་མཐར་སོན་ཏེ་ད་ཆ་འབུམ་རམས་པའི་ཉམས་ཞིབ་གནང་བཞིན་ཡོད་པ་དང། ཉེ་ལམ་ཁོང་ལ་གཙུག་ལག་རབ་འབྱམས་པའི་བསླབ་པ་མཐར་སོན་གྱི་གྲུབ་འབྲས་སུ་ཨང་ཀི་དང་པོ་གསེར་གྱི་རྟགས་མ་ཐོབ་ཡོད་པ་སོགས་ཀྱི་ཐད་ལ་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་བསོད་ནམས་སྒྲོལ་མ་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་གསན་གནང་བ་རེད། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་ལས་རིམ་འདིའི་ཐོག་ལ་དེ་རིང་ད་ཕྱི་ལོ་གསར་པ་འདིའི་ནང་ལ་ཡ་ད་གཏམ་བཟང་ཞིག་ནས་ང་ཚོ་གནད་དོན་གླེང་མོལ་གྱི་ལས་རིམ་འདི་དབུ་འཛུགས་ཞུ་གི་ཡིན་དེ་རིང་ང་ཚོ་ལས་རིམ་འདིའི་ཐོག་ལ་ཡ་རྒྱ་གར་ནང་ལོགས་ལ་ད་ཨ་མདོ་སྨན་གྱི་ཐོག་ནས་ད་འདི་འདྲའི་སློབ་སྦྱོང་ཆེད་ལས་སློབ་སྦྱོང་གནང་མཁན་ད་ད་ལྟ་འབུམ་རམས་པའི་སློབ་གཉེར་གནང་བཞིན་པ་རེད་ཤག་ཉེ་ལམ་ཨ་ནི་ད་ག་སོག་རེད་བྱ་དགའ་ཨང་ཀི་དང་པོ་སོན་པ་བསོད་ནམས་སྒྲོལ་མ་ལགས་གདན་འདྲེན་ཞུས་བྱས་དེ་རིང་ང་ཚོ་གཏམ་བཟང་ཅིག་གི་ངོས་ནས་རེད་ལྷག་པར་དུ་བུད་མེད་ཀྱི་ནང་ནས་ཡང་སློབ་ཐོན་རྩེར་སོན་གྱི་གནས་ཚུལ་ཅིག་གི་ཐོག་ནས་ང་ཚོ་འགོ་འཛུགས་ཞུ་གི་ཡིན་ཨ་ནི་བསོད་ནམས་སྒྲོལ་མ་ལགས་དེ་རིང་ང་ཚོ་ལས་རིམ་འདི་ཐོག་ཕེབས་པ

བློ་ལ་འདི་ཚད། ཚང་མ་ལ་ང་དང་འདི་སྟོབས་ཆུང་ཆེ་འདི་བསོད་ནམས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་བཀའ་དྲིན་ང་འོང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་དང་ཤེས་རིག་གི་བོད་བོད་གཞུང་དང་རྒྱ་གར་གཞུང་གི་བཀའ་དྲིན་གྱིས་ང་ད་ལྟ་ཚང་མ Masters དང་ད་ད་ལྟ PHD གི་རྒྱ་གར་གཞུང་དང་བོད་གཞུང་གཉིས་ཀའི་གི་རོགས་པ་བྱས་ནས་ཁོང་ཚོ་ཁོང་གཉིས་ཀ་ལ་ཐུགས་རྗེ་ཆེ་གནང་ཞུས། ལགས་ལགས་སོ། ད་ལྟ་ཁྱེད་རང་གི

རེད་རེད། ཁ་ཅིག་ལ་ནི་མེའི་ས་བོན་རོ་བཅུད་ན་མི་ལ་གནམ་ས་ཁབ་དང་དེ་འདྲའི་མི་ལ་གོ་རྒྱ་ཆུ་བོ་རེད་དེ་འདྲའི་དེ་འདྲའི་སྒྲིག་འཛུགས་དེ་འདྲའི་སྒྲིག་ལམ་ཡང་ཡོད་མ་རེད་སྙམ་དུ་དེ་འདྲའི་ཡོང་གི་ཡོད་མ་རེད་དེ་འདྲའི Ethical གི་ཡོད་མ་རེད་ཨ་ནུ་འོན་ཏེ་གི་ད་དེ་འདྲའི་མ་ཚད་ང་ཚོ་འདྲའི་མ་ཕྱི་རང་ཕྱི་རོ་ཁ་གོ་རེད་མི་འདྲ་མི་འདྲ Trial མང་པོ་ཡོད་རེད་དེ་འདྲའི་ཡ། ད་སྨན་དེ་ད་ལྟ་ང་ཚོ་ད་ལྟ Covid བཅུ་དགུ་གི་ཏོག་དབྱིབས་ནད་ཡམས་དེ་ད་ལྟ Covid གི་ནད་དེ་བྱུང་དུས་ཙམ་པ་ཁབ་དེ

vaccine འདི་ཚོ་ང་ཚོ research ཅན་མཉམ་དུ་སྐད་ཆ་བཤད་དུས་ཙམ་དུ་ཁ་ཅིག་ནས་རྒྱ་གར་བཟོ་ཐུབ་ཀྱི་མ་རེད vaccine འདི། ང་ཚོས་བཟོ་དགོས། ང་ཚོ་བཟོས་དུས་ཙམ་དུ་ཁོང་ཚོས trial བལྟ་དུས་ཙམ law བལྟ་དུས་ཙམ་དུ vaccine འདི་བཟོས་ལ law མང་པོ་དཔེ amendment མང་པོ་བྱེད་དུས་ཁོང་ཚོས་ཀྱིས law pura change བྱེད་ར་དེ་ག་ལ་ང་ཚོ་ག་ཚོས་ཁྲིམས་འདི་ང་རང་རང་གི་ནུས་པ་རེད། དང་ག་ཚོད་མགྱོགས་ཐུབ་ཐུབ་བཟོས་ལ་ནུའོ་འདི་གི་ལོ་བཞི་ནང་ལ་སྟོན་ཐུབ་པའི means དེ་ལོ་བཞི་ནང་སྟོན་འདི་ལོ་གཉིས་ནང་སྟོན་ཐུབ་པ་བྱེད་ལ་ཀྱི་ར། ལགས་སོ་ལགས་སོ་ད་འདི་ཁྲིམས་ལ་ཡ་འགྱུར་བ་ཞིག་བྱེད་སྟངས་ར་བ།

ལགས་འོང་ཁྲིམས་འདི་དེ change མ་བྱེད་ན་པའི་དུས་ཚོད་རིང་པོ་འགོར་དགོས་ར་ཨ་ནི་མཉམ་དུ support government ནས support ཡག་པོ་མེད་དུས་ཙམ་དུ་དེ་དཀའ་ངལ་འཕྲད་དགོས་ར་གལ་སྲིད government གི support ཡག་པོ་སྤྲད་ན financial support ཁོང་ཚོའི financial support དཔེ་ཡག་པོ་སྤྲད་ཡོད་ལ་ས་དེ་དུས་ཧ་ཅུག་གི་འགྲོ་སོང་ཡོད་མེད་ཚང་མ། སྨན་ཁབ་དེ་བཟོ་ཡ་ལ་རྒྱ་གར་གཞུང་གི་འགྲོ་སོང་མང་པོ་བཏང་ཡོད་ས་གོ་ར། འོན་ཏེ་ཁོང་ཚོ་དཔེ་རོགས་པ་བྱེད Financial། ལགས་སོ་ལགས་སོ། ལགས་སོ་བསོད་ནམས་འབྲུག་མོ་ལགས་ད་ཁྱེད་རང་གི་ད་ལྟ་ཉམས་ཞིབ་གནང་ཡག་དང་ད་ལྟ་ད་ལྟ་འབུམ་རམས་པའི་སློབ་སྦྱོང་གནང་ཡག་འགོ་བཙུགས་ཚར་བ་རེད་ད། སྨན་གྱི་རྫས་རིགས་འདི་སྐད་དེ་ག་འདྲ་བཟོ་དགོས་ཀྱི་ཡོད་མེད་རེད། གཅིག་བལྟས་ནས་རྒྱ་གར་ནང་ལོགས་ད་སྒྲོམ་གཞི་ཐོག་ནས་ཞིབ་པོ་ཞིབ་པོ་བརྒྱུད་པོ་བཏང་ཡག་ཡོད་མ་རེད་གསུངས་པ་རེད་ཡིན་ནའང་ཡར་རྒྱས་ག་འདྲ་བཏང་དགོས་ཡོད་མེད་དེ་འདྲའི་སྒང་ལ་ཡང་སྦྱོང་བརྡར་གནང་གི་ཡོད་གསུངས་པ་རེད་ད། ཁྱེད་རང་གི་དམིགས་ཡུལ་ཆུང་དུས་ནས་འདི་དམིགས་ཡུལ་ལ་ཡང་སྨན་གྱི་ཐོག་སྨན་བཟོ་ཡག་གི་ད་འདི་འདྲའི་ཉམས་ཞིབ་བྱེད་ཡག་དང་འདི་འདྲའི་བསམ་བློ་འདི་འདྲ་ཡོད་རེད་པས་འདི། ག་འདྲ་འདི་ག་འདྲ་བྱུང་བ་རེད་དེ་སློབ་སྦྱོང་འདི་བྱེད་ཡག་གི་བསམ་བློ་འདི་ག་འདྲ་བྱུང་སོང། ལགས་ང་ཆུང་དུས་ནས་མིན་འཛིན་གྲྭ་བཅུ་གཅིག་བཅུ་གཉིས་ང་མོན་གོར་ལ་ཚེ་རིང་འཛིན་གྲྭ་བཅུ་གཉིས་བཅུ་གཅིག་བཅུ་གཉིས་བྱེད་དུས་ཙམ་དུ་ང་ཚོ་འཛིན་གྲྭ་བཅུ་གཉིས་དགོས་འདུག NCBS དང Bangalore ལ National Centre for Biological Sciences ལ་འཛིན་གྲྭ་བཅུ་གཉིས་ལ་འོ་འདི་ལ་ང་ཚོ Internship བྱེད་དུ་ང་ལ

སྤུ་གུ་མང་ཆེ་དེ GPAT དེ try བྱེད་ཀྱི་རེད། དེ་ནང་ལ་སྤུ་གུ་ང་ག་དུས་ད་ལྟ་ང་ཡིག་ཚད་བཏང་བའི་ཉིན་མོ means ལོ་འདི་ལ་སྤུ་གུ་སྟོང་ཕྲག་བཞི་བཅུ་ཞེ་བརྒྱད་སྟོང་ཕྲག་བཞི་བཅུ་ཞེ་བརྒྱད་ཡིག་ཚད་བཏང GPAT ལ། ཨ་ནི་འོ་དེ་ནང་ལ qualify བྱེད་མཁན་སྤུ་གུ་སུམ་སྟོང་མ་ཞིག་ཡོད་མ་རེད། ཁོང་ཚོ་སྤུ་གུ་སུམ་སྟོང་ལ་མ་ཞིག seat ཅིག་མ་སྤུ་གུ་བཞི་བཅུ་ཞེ་བརྒྱད་ནས cut off ལྟར་ན cut off འདི་ལོའི cut off ལྟར་ན། ཨ་ནི་སྤུ་གུ་སུམ་སྟོང་དེ་ནང་ལ་ང GPAT དེ qualify བྱས་ནས་ཨང་ཀི་ཆིག་སྟོང་ཚར seat རག་སོང། ཨ་ནི་འདི next།

ཨ་འདི་ནང་ལ་ང་ཨང་གི་སུམ་བརྒྱ་ཐོབ་སོང། ཨ་ནི་འོ་འདི་ང་ལ NIPER seat དེ་རག་སོང། སྤུ་གུ་བདུན་བརྒྱ་ལ་མ་ཞིག NIPER seat རག་གི་མ་རེད་སུམ་སྟོང་ནས་ར། ཨ་འདི་ནང་ལ་ང་ཨང་གི་སུམ་བརྒྱ་ལས NIPER གི seat དེ་རག་སོང། ཁ་ལ NIPER འདི་ག་འདྲ་རེད་ཅིག་ལབ་ན National Institute འདི Pharmaceutical གི་སྐད་གྲགས Means འདི་ནང་ལ་རེད་སློབ་གྲྭ་ཡག་པོ་ནང་ལ Masters བྱས། ཨོ་སྨན་གྱི་བཟོ་ལས་བྱེད་སའི་སློབ་སྦྱོང་བྱེད་ས་ད་རྒྱལ་ཡོངས་ཀྱི།

ཟླ་བ་ལ་རྒྱ་གར་གཞུང་གི Stipend ཟླ་བ་ལ་སྟོང་ཕྲག་བཅུ་གཉིས་དང་བརྒྱ་བཞི་རྒྱ་གར་གཞུང་གི་གནང་བ་ཡོད་ཟླ་བ་རྟག་པ་ལོ་གཉིས་ཚང་མ Master ཐོན་ཐོན་བར་དུ་ཨ་འདི་དཔེ་རོགས་རམ་ཡག་པོ་ཅིག་གནང་གི་ཡོད་རེད་རྒྱ་གར་གཞུང་གིས། ལགས་རེད་འཚོ་སྣོན་ཕན་ཐོགས་རེད་བ་འཚོ་སྣོན་ཞུ་རེད། ཨོ་ག་ཅི་ལབ་ན་གལ་སྲིད་ཨ NIPER ནང་ལ་ཚུད་ན་དཔེ་ཡག་པོ་རེད་ག་ཅི་ལབ་ན་གལ་སྲིད Master བྱེད་པ་ཡིན་ན་སུ་སུ། དཔེར་ན་ཆ་བཞག་ན་ང་རང་གོ་བའི་ནས Master ང་ཚོ Science ནང་ལ་ད Master བྱེད་ན་དཔེ་འགྲོ་སོང་ཆེན་པོ་རེད་དེ་ཚེ Master in Pharmacy བྱེད་པའི་ཆ་ནས Private སློབ་གྲྭ་དེ་ནས་བྱེད་ན་ལོ་ལ་འབུམ་གསུམ་བཞི་སྐད་ཆ་བཤད་ཀྱི་འདུག་ཨ་ཨ་འདི་ཙམ་དུ་བོད་པའི་ཁ་ཤས་ལ་དཀའ་ངལ་མང་པོ་འདུག་ཨ་འོན་ཏེ་གལ་སྲིད GPAT clear ཆགས་ན་ཨ་ནི་འདི་རྒྱ་གར་གཞུང་གི་རོགས་པའི་རོགས་རམ་ཡོད་ཙང་བོད་གཞུང་དང་ཤེས་རིག་དང་སློབ་ཕྲུག་ཚང་མ་ལ་རོགས་རམ་བྱེད་བྱ་བ་རེད་ཐུགས་རྗེ་བཀའ་དྲིན་གྱིས་གོང་ས་མཆོག་གི་ཨ་འོན་ཏེ་དཔེ་རོགས་རམ་ཡག་པོ་དཔེ་འདི་བྱུང་བ་འདུག Master བྱེད་ཡ་ལ།

ལགས་རེད། ལགས་སོ་ལགས་སོ་ད་བསོད་ནམས་འབྲུག་མོ་ལགས་ཁྱེད་རང་ནང་པ་ཅིག་རེད་ནང་པ་ཅིག་ཡིན་པའི་ཆ་ནས་ཡང་ད་ལྟ་སྨན་དང་འབྲེལ་བ་ཡོད་པའི་གི་འཕྲོད་བསྟེན་གྱི་དེ་འདྲའི་སློབ་སྦྱོང་གནང་ཉམས་ཞིབ་གནང་དུས་ཙམ་པ་ཁྱད་པར་འདུག་གས་ལགས། སྐབས་རེ་ཡང་དེ་སྐྱོན་ཆ་ཡོང་སྲིད་ཀྱི་རེད་ཡག་ག་ཡོང་སྲིད་ད་ག་འདྲ་ནས་ཡོང་སྲིད་ཀྱི་རེད་བ། ལགས། ཁྱེད་རང་ནང་པ་ཅིག་ཡིན་པའི་ཆ་ནས།

འདི་བྱས་པ་ཡིན་ན་ག་སོགས་རེད། ཅིག། མ་འོངས་པ་ག་ལ་འོ་རེད་ད་དེ། འདི་འདྲའི་གི་བརྒྱུད་རིམ་ཞིག་ནང་འགྲོ་དུས་ཙམ་པ་རྒྱ་གར་མང་པོ་ཞེ་དྲག་དེ་འདྲ་མང་བྱས་ཁྱེད་རང་རོགས་པོ་མང་ཆེ་སློབ་ཕྲུག་མང་ཆེ་རྒྱ་གར་ཡིན་གྱི་རེད། བྱེད་དུས་ཙམ་པ་ད་ཁྱེད་རང་སོ་སོ། བོད་པ་ཅིག་རེད་རྒྱ་མཆོང་གི་ཆ་ནས། ནང་པ་ཅིག་རེད། ཨ་ནི། ཆོས་དང། མི་གི་ངོ་བོ་དང་དེ་འདྲའི་ཐོག་ནས་འགོག་རྐྱེན་དེ་འདྲ་དང་དཀའ་ངལ་དེ་འདྲ་གང་ཡང་འཕྲད་མ་སོང་ཨེ་ལོ།

དེ་དུས་ཙམ་དུ Tablet ག་འདྲ་བཟོས་ཡོད། སྨན་དེ་འདྲའི་ལས་སླ་པོ་དེ་འདྲས་ཁྱུར་མིད་བཏང་ཐུབ་ཡ means ཆུ་འཐུང་ལས་དེ་འདྲས་ག་འདྲ་བཟོ་གི་མེད་ན་བསམ། འོ་དེ་དུས་ང་སེམས་པ་ནང་ཏིས་དེ་ཡོད་ཀི། སྨན་གྱི་དེ་སློབ་སྦྱོང་བྱས་ཀི། འོ་དེ་དུས་ང་རང net ནང་ལ search འདྲ་བྱེད་དུས་སྨན་གྱི་དེ་སློབ་སྦྱོང་དེ Pharmacy གང་རེད་ཤག་བསམ། དེ་དུས་ང་འཛིན་གྲྭ་བཅུ་པ་ལ་ག་དུས་ཡོད་དུས་ཙམ་ཏིས་འདོད་པ་ཡོད་དེ་གང་ལ Pharmacy གང་ལ། འོ་དེ་དེ་འདྲས་ཀི།

ཨ་ནི་ཕ་གིར་འགྲོ་དུས་ཙམ་དུ་ཕ་གིར་དེ་ངའི་སློབ་མ་དེ། ངེད་ཀྱི་དགེ་ལགས་དེ German ནས་རེད Doctor Alexander Daniel ཨ་ནི་ཁོང་གི Lab ནང་ལ་ང་ཟླ་བ་གཉིས་རིང་ག་ལས་ཀ་བྱས་ཡིན་པ་འོ་དེ་ཁོང་གི Lab ནང་ལ་བསྡད་དུས་ཙམ་དུ་ང་ཚོ་འཛིན་གྲྭ་བཅུ་གཉིས་རེད་ཙང་ང་ཚོ་ད་གང་སྐུ་རྗེས Science ཐོག་ནས་ཨིན་ཏེ Research ཐོག་ནས་མགོ་ཚོད་ཐུབ་མ་ཡིན་ན་ཡང་ཕ་གིར་ལ་ཟླ་བ་གཉིས Training བྱེད་དུས་ཙམ་དུ། དཔེ་ཡག་པོ་མགོ་ཚོས་གང་འདྲ Research དེ་ངས་གང་བྱེད་ཀྱི་ཡོད་མེད PHD གང་ཡིན་མེད Post Doc གང་ཡིན་མེད་དེ་ཚང་མ་དཔེ་འགྲོ་སྟངས་སྤོ་ར་མགོ་ཚོས་ལམ་སྟོན་ཚང་མ།

ཕ་མ་གཉིས་ད་དཔེ་གང་ལ་དཔེ་བཀའ་དྲིན་ཆེན་པོ་ཡོད་ཕ་མ་གཉིས་ད་ཆུང་དུས་ནས་རྒྱབ་སྐྱོར་ཡོད་ཆུང་དུས་ནས་ཁོ་རང་ཚོ་གིས་ང་རང་ལ means expectation རོ་དཔེ་མང་པོ་ཁ་ན་ཆུང་དུས་ནས་ང་ཨང་གི་དང་པོ་གཉིས་པ་དང་པོ་གཉིས་པ་རོ་ལེན་རེད་པ་དེ་ར་བཅུ་གཅིག་བཅུ་བཅུ་པ་བཅུ་གཉིས་ཨ་ནི་ཁོ་རང་གཉིས་ཀྱིས་ཁོ་རང་ཚོ་གིས་ཁོ་རང་གཉིས་ཀྱིས་ལྟ་སྟངས་ལྟར་ན་ངེད་ཀྱིས decision གང་ལེན་ནའང right ལེན་གྱི་རེད་ད་ནི་ཁོ་རང་གཉིས་ཀྱིས་དེ་ཐག་གཅོད་ནོར་གི་མ་རེད་ཟེར་བ། ཨ་ནི་ཁོ་རང་གཉིས་ཀྱིས་དཔེ support དཔེ support ཡག་པོ་བྱས་ཟེར་བ།

སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་ཁྱེད་རང་ཐུགས་རྗེ་བཀའ་དྲིན་གསུང་གི་འདུག་ད་ག་རང་རེད་འདི་གཅིག་འདིའི་ཐོག་ནས་གཉིས་ཐད་ནས་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་དང་རྒྱ་གར་གཞུང་གི་སློབ་ཡོན་དང་མཐུན་རྐྱེན་ཚང་མ་ཚང་འདུག་ག་དཀའ་ངལ་ཆེ་ཤོས་འདྲ་ཞིག་ག་རེ་འཕྲད་སོང་ད་འདི་བར་ལ་དཀའ་ངལ་ཏན་ཏན་ཡོང་སྲིད་ཀྱི་རེད་ད་དཀའ་ངལ་ད་ལྟ་མི་ཚེ་ནང་ལ་ད་འདི་ཁྱེད་རང་གི་མདུན་ལམ་འདིའི་སྒང་ལ་ཡ་ཤར་སྐྱོད་གནང་ཡ་ལ་ཡ་དཀའ་ངལ་ཆེ་ཤོས་འདྲ་ཞིག་ག་རེ་བྱུང་སོང། དཀའ་ངལ་ཆེ་ཤོས་དེ་འདྲའི་ལབ་ན་དཀའ་ངལ་རོ་དང་པོ་བཤད་ན་ད་ལྟ་སྤྱི་ནོར་གོང་ས་སྐྱབས་མགོན་བཀའ་དྲིན་དང་ཤེས་རིག་བཀའ་དྲིན་དཀའ་ངལ་དེ་འདྲའི་ཆེན་པོ་དེ་འདྲ་ད་ད་ལྟ་བར་དུ་གང་དགོས་ཀྱི་འཕྲད་མ་ཐེབས་མ་སོང་ལ། ད་ད་ལྟ་དཀའ་ངལ་རོ་ལབ་ན་ད་གཅིག་བཤད་ན། ང PHD ཕྱི་ལོགས་ལ་བྱེད་ཡས་དཔེ་འདོད་པ་བྱུང་ཟེར་བ་ཕྱི་ལོགས་ལ means ཕྱི་རྒྱལ་རྒྱལ་ཁབ་ལ་བྱས PHD བྱེད་ཡས་ཀྱི་འདི་བྱས་ཡོད་མ་རེད་པས། དཔེ་འདོད་པ་བྱུང། ལགས་མ་རེད་ངེད་ཀྱི IC གི Document ལ་ཏིས་དཀའ་ངལ་འཕྲད་ཙང་ཨ་ནི་ང PHD ཕྱི་ལོགས་ཀྱི་བྱེད་ཡས་ཀྱི་གོ་སྐབས་དེ་རག་མ་སོང་འོ་དེ་ཏིས་དཔེ་ང་སེམས་ཤུགས་དེ་དེ་ཆག་སོང་ཏིས IC ལ་བསྙད་ནས་ཏིས་ཅིག་དེ་ཡོད་དུས་ཙམ་དུ Document ན་འོ་དེ་གིས་ང་དེ་བྱས་རག་མ་སོང་འོ་དེ་གིས་ཏིས་བློ་ཕམ་བྱུང་ས་དཀའ་ངལ་རེད་ལབ་ན་བློ་ཕམ་གཞན་ད་ལྟ་ཚང་མ་ད་ནི་ཐུགས་རྗེ་བཀའ་དྲིན།

ལགས་ཀྱི་ལ་འོ་འདི་དཔེ་ཡག་པོ་བྱུང་སོང་ཐོབ་སོང་ཡིན་ནའི་ད་ང་རང་ཕྱི་རྒྱལ་ལ་འགྲོ་ཡག་ན་ཕྱི་རྒྱལ་ལ resources དང་དེ་ཚོ་དཔེ་ཡག་པོ་ཡོད་རེད research བྱས་གི་ང་འོ་འདི་རྒྱུ་ཆ་དེ་དེབ་ཅིག་ར་བ་གོ་ད་སྐབས་ཉམས་ཞིབ་བྱས་གི་རྒྱུ་ཆ་དེ་ཚོ་ད་འཕྲུལ་ཆས་དེ་གི་དེ། ལགས་འཕྲུལ་ཆས་དེ་འདྲ་ཡིན་ནའི་ད་ཧ་ཡ་ད་འདི་བློ་ཕམ་ད་དེ་བློ་ཕམ་བྱུང་གི་ད་ད་ལྟ་ད་བློ་ཕམ་བྱུང་མ་སོང་ག་ཅི་ལབ་ན DST inspire ཐོབ་ཨ་ནི་ད་ད་ང་རང་སློབ་གྲྭ་འདི་ཨ་ནི bits pilani ལབ་ནས་དཔེ་སློབ་གྲྭ་ཡག་པོ་ཡོད་རེད་འོ་འདི་ལ་ང་རས PHD བྱེད་གི་ཡོད་ཙམ་དུ་རྒྱ་གར་ནང་སློབ་གྲྭ་ཡག་པོ་ཡོད་དུས་ཙམ་དུ་ད་འདི་འདི་ད།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་སྲིང་ཞུས་ཟིན་པ་ཡིན། ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།